ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང། ཆོས་གཏམ་དང། ན་ཚ་མི་ཡོང་གི། ཨོ། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། radio། ནང་ནས། མི་མང། ལྷན་རྒྱས། གསན་ཞུ་རོགས། གནང། འདི་ལས་རིམ་འདི། ཆུ་ཚོད། ཕྱེད་ཀ། མི་མང་གི། བར་ལ་གསན་ཞུ་གི། ཡིན་ནོ།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་བཀལ་ས་གི་རྒྱ་དེ་དེ་རུ་ཡོད། ཡིག་བཀལ་སའི་རྒྱ་དེ། ལས་རིམ་ཨ་ས་གའི་བ་ནི Box Box Number། གཉིས། ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས་ཀ་ཐ་མན་ཌུ་ནེ་པཱལ། ལས་རིམ་བཀལ་ས་ཡི་བ་ཐེངས་གཅིག་གསན་རོགས་གནང། ལས་རིམ་ཨ་ས་གི་བ་ནི Post Box Number གཅིག་ཀླད་ཀོར

ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་གི་དོན་གྱི་འགྲོ་སྟངས་འདི་ང་མི་མང་ཚང་མས་གི་བར་ལ་སླེབས་པའི་སྐབས་ལ་ཁྱོད་གི་རོགས་རམ་གནང་ཨ་མིན། ལྷན་རྒྱས་རྣམ་པ་ཚོ། ད་དེ་རིང་གི་འདི། གསུང་རབ་དེ་ག་འདྲ་ཡོད་ཟེར་ན་ཁྱེད་ཚོ་མི་མང་ཚང་མ་དེ་གསན་ཞུ་རོགས་གནང་ཅིག། མི་ཡི་ཚུལ་ཁྲིམས་འོ་མི་གི་ཚུལ་ཁྲིམས་འདི་ག་འདྲ་བ་རེད་མི་གི་ཚུལ་ཁྲིམས་འདི་མི་གི་ཚུལ་ཁྲིམས་མི་གི་ཚུལ་ཁྲིམས་འདི། ཡག་པོ་འོང་དགོས་གི་ཡིན་ད་ལས་ཀ་གཅིག་ཚང་གོ་བྱས་ན་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་མི་ཡི་ཚུལ་ཁྲིམས་ཀྱི་ཐོག་ལ་སྐད་ཆ་བཤད་ན་ག་འདྲ་བྱས་ནས་མི་ལ་མི་འདི་ཚུལ་ཁྲིམས་བྱུང་བ་རེད་ག་ནས་ག་ནས་འདི་ཚུལ་ཁྲིམས་འདི་མི་ལ་བྱུང་བ་རེད་འདི་ཚུལ་ཁྲིམས་འདི་དཀོན་མཆོག་གིས་བཟོས་པ་རེད། མི་ལ། མི་ལ་མང་པོ་སྡུག་བསྔལ་དང། ལས་ངན། ཕྱི། ལས་ངན་ཕྱི་མ། ཡོང། མཁན་གྱི་དུས་ཚོད་ལ། འོང་གི་རེད། སེམས་པ་དྲང་པོ་དང། ལས་ཡག་པོ་བྱེད་མཁན་གྱི་མི་འདི་ལ།

འདི་ཧ་གོ་གིན་ཡོད་པ་རེད། འདི་དོང་ནས་འཛམ་བུ་གླིང་ལ་ཨ་དམ་དང་ཧ་བ་གིས་སྡིག་པ་བྱས་ནས་དེ་སྡིག་པའི་གི་དུས་ནས་བདུད་ཡིས་འཛམ་བུ་གླིང་ལ་ཡུལ་གི་བཀའ་རྒྱལ་པ་རེད། འོ་རང་ཚང་མ་རང་གི་སྡིག་པའི་གི་ཐོག་ནས་རང་རང་ཚོ

དེ་རང་གི་ཀླད་པ་ལ་སྡོད་ཀྱི་རེད། དེ་ནས་ནམ་ཡང་རང་ལ་སྐྱིད་པོ་མི་ཡོང་གི་རེད། སྐྱོ་མོ་ཟེར་གིན་འདི་རང་གི་ཀླད་པ་ཡི་ནང་ལ་འགྲོ་གི་ཡིན་པ་རེད། སྐྱོ་མོ་དེ་འདི་རང་གི་སྡོད་ཤག་ལ་སྡོད་ས་ལ་ནམ་ཡང་ཡིན་ན་སྡོད།

ཅི་ཡང་མེད་པ་རེད། དཀོན་མཆོག་གི་གསུང་རབ་ནང་ལ་འདི་གསུངས་ཏེ་ཡོད་པ་རེད། ཁྲག་རླུང་ལངས་གིན་གི་སྐབས་དུ་དཀོན་མཆོག་ལ་གསོལ་བ་བཏབ་ནས་ཡག་པོ་ཡོང་གི་རེད། ཁོང་ལ་གསོལ་བ་གསོལ་བ་བཏབ་ནས་རང་ལ་གནོད་མཁན་གྱི་ཚང་མ་ཁོང་གིས་སྐྱོབ་དགོས་ཡོད་པ་རེད། མི་འདི་ལ། ག་ཚོད་ཡོད་ན་མི་འདང་མཁན་རེད། དེ་ནས་ཚེ་འདི་ལ་རྒྱུ་གསོག་ནས་ཆོ་གང་ཡང་ཡོང་བ་མ་རེད་རང་གི་སེམས་ལ་དཀོན་མཆོག་གི་གསུང་རབ་འདི་བསགས་ན་འདི་ཡག་པོ་ཡོང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཉིད་རང་ཚོ་ཉིད་རང་ཚོ་ཚང་མ་ལ་རང་གི་དོན་ལ་མང་པོ་སྡུག་བསྔལ་འདི་ཁུར་རང་དགོས་གི། ཡིན་ནོ། ནམ་ཡང་མི་ཡི་འཇིག་རྟེན་ལ་སྐྱིད་པོ་མི་ཡོང་གིན་རེད། འདི་ནས་དཀོན་མཆོག་ལ་ཕུལ་ནས་ཡག་པོ་ཡོང་གི་རེད། དེ་ཉོན་མོངས་ཚང་མ་དཀོན་མཆོག་གིས་རོགས་རམ་གནང་གི་རེད། དཀོན་མཆོག་ལ་གསོལ་བ་བཏབ་ནས་ཚང་མའི་གི་དོན་ལ་ཡག་པོ་ཆགས་ཀྱི་རེད་མི་མང་ལྷན་རྒྱས་རྣམ་པ་ཚོ། མཚམས་མཚམས་ལ་རང་གི་དོན་ལ་མང་པོ་སྡུག་པོ་མྱོང་གིན་རེད། ཡང་ཚང་མ་མཚམས་མཚམས་ལ་རང་ལ་མི་དགའ་གིན་གི་གི་མི་འདི་ཡི་རྣམ་དཔེར་ན་མཐོང་ཆུང་བཏང་གི་རེད་འདི། མི་འདི་རང་སྨད་དེ་ཕྱུག་པོ་ཆེན་པོ།

ཡག་པོ་མ་བྱས་ན་རང་གི་སེམས་ལ་ནམ་ཡང་འཇིགས་པ་དང་སྡུག་བསྔལ་གྱི་དུས་ཀྱི་ཚར་བྱེད་ཀྱི་རེད་ཡང་རང་གི་ཀླད་པ་འདི་ཡི་ནང་ལ་དཀོན་མཆོག་གི་གསུང་རབ་འདི་བླུགས་ཁུག་ན།

ཟིན། ཁྲུའུ་འདིའི་རྒྱུ་དང་ནགས་ཚལ་ཡི་ཐོག་ལ་ཡིན་པ་རེད། ཆོས་ཚེ་ཧ་ལོ་གི་ཐོག་ལ་ཟིན་ཁྲུའུ་བྱས་ན་ཡག་པོ་ཡོང་བ་མ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གིས་འོ་རང་ལ་དྲི་མང་པོ་བཏང་ཡོད་རེད་དཀོན་མཆོག་གི། གནང་གི་སྡིག་གྲོལ་འདི་ཆེ་ཚད་མེད་ཚད་མེད་པ་འཕགས་པོ་རེད་འདི་ཐོག་ལ་ཡིད་ཆེས་བྱས་ན་ཡག་པོ་ཡོང་བ་རེད་ལྷན་རྒྱས་རྣམ་པ་ཚོ། ཁྱེད་རང་མི་མང། རྣམ་པ། འདི་དཀོན་མཆོག་གི་གསུང་རབ་དོན་ལ་ཕེབས་གནང། རོགས་གནང། མི་མང་ལྷན་རྒྱས་རྣམ་པ་ཚོ་འདི། རི་ཀྲུང་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་འདི་རི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་མེད་རེད་དུས་ཚོད་འདི་རི་རྫོགས་སོང་ཡང་ང་སང་ཉིན་འདི་ཡི་ལས་རིམ་ཕེབས་གནང་ཟིན་འདི་ལ་ཐུགས་རྗེ་ཆེ་ཞུ་མཁན་རེད་སང་ཉིན་ཡང་འདི་གི་དུས་ཚོད་ལ་ཡབ་ཡེ་ཤུ་གི་གསུང་གི་གསུང་རབ་དང་ཚང་མ་འཁྱེར་ནས་ང་འོང་གི་ཡིན་རྗེས་འདི་ལ་ཐུགས་རྗེ་ཆེ་ཞུ་གི་རེད།

ཨ་མི་མང་ལྷན་རྒྱས་རྣམ་པ་ཚོ་མི་གཅིག་གིས་ཞེད་སྣང་གིས་སྐད་ཆ་དྲིས་པ། ང་སྐྱོབ། ཡག་ཆེད་དུ་ག་རེ་བྱེད་ཀྱི་རེད། མི་ཡིད་ཆེས་ཡོད་མཁན་ཚོས་ལབ་པ་གཙོ་བོ་ཡེ་ཤུ་ལ་ཡིད་ཆེས། ཡིད་ཆེས་བྱས་ན་ཁྱེད་རང་ཐར་གྱི་རེད། ཁྱེད་རང་གིས་རང་གི་སྡིག་པ་ཁས་ལེན་ནས་རང་གི་སེམས། བརྗེ་པོ་བརྒྱབ་ན། མཐའ་མེད་པའི་གི་སྲོག་ཐོབ་ཀྱི་རེད། དཀོན་མཆོག། སར། ཤོག། དེ་འདྲ། བྱས་ན། དཀོན་མཆོག་གིས་ཁྱེད་རང་གི་སྡིག་པ་སེལ་གནང་གི་རེད། ཁྱེད་རང་གིས་རང་གི་སྡིག་པའི་གི་ལམ་སྤང་དགོས་རེད། ཁྱེད་རང། གཙོ་བོ་ཚང་མ་ཡེ་ཤུའི་གི་མཚན་ཐོག་ཁྲུས་གསོལ་བྱས་དེ་ནས་དཀོན་མཆོག་གིས་ཁྱེད་རང་གི་སྡིག་པ་སེལ་གནང་གི་རེད་ཁྱེད་རང་ལ་དམ་པའི་གི་ཐུགས་ཉིད་གི་གསོལ་རས་ཐོབ་ཀྱི་རེད་མི་མང་ལྷན་པའི་ལྷན་རྒྱས་རྣམ་པ་ཚོ་གལ་སྲིད་ང་རང།

ཚང་མ་མཛད་གནང་གི་རེད་མི་མང་ལྷན་རྒྱས་རྣམ་པ་ཚོ་གལ་སྲིད་ཁྱེད་རང་གིས་ཡེ་ཤུ་གཙོ་བོ་རེད་ལབ་ནས་དཀོན་མཆོག་གིས་ཡེ་ཤུ་ཤི་བ་ནས་ཡར་བསླངས་ནས་སྨྲས་བ་འདི་ཡི་ཡིད་ཆེས་བྱས་ན་ཁྱེད་རང་སྐྱོབ་གི་རེད་ང་ཚོ་སྙིང་ཐག་པ་ནས་ཡིད་ཆེས་བྱས་གི་ཡོད་རེད་དེ་འདྲ་ཡིན། ཙང། ང་ཚོ་དཀོན་མཆོག་མཉམ་དུ་གདམ་གསེས་ཡག་པོ་ཆགས་པ་རེད། ང་ཚོས་ཁ་ནས་དེ་ལབ་ཙང་ང་ཚོ་ཡི་སྐྱབས་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་ཁྱེད་རང་ལ་དཀོན་མཆོག་གི་ཐུགས་རྗེ་དྲིན་གྱིས་སྐྱབས་པ་རེད། ཁྱེད་རང་ལ་ཐུགས་རྗེ་དྲིན་དེ་ཡིད་ཆེས་བྱས་ནས་བྱུང་བ་རེད། ཁྱེད་རང།

མིན་སྐབས་གཅིག་ལ་ཡེ་ཤུའི་གི་སྨོན་ལམ་བསྐྱོན་དུས་གསུངས་པ་རེད་མཐའ་མེད་པའི་གི་སྲོག་འཇིག་རྒྱུ་མེད་པའི་གི་སྲོག་གི་དོན་དག་འདི་རེད་དཀོན་མཆོག་དངོས་གནས་ཁྱེད་རང་གཅིག་པོ་ཡིན་པ་ངོ་ངོ་མི་ཤེས་པ་དང་ཁྱེད་རང་གི་བཏང་བའི་གི་ཡེ་ཤུ་མ་ཤི་ངོ་ཤེས་པ་དེ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གིས་འདི་གསུངས་གནང་གི་ཡོད་པ་རེད།

ཆོས་པའི་གི་ཚེ་འདི་ཡི་སྙིང་པོ་འདི་ནི་རྩ་ཆེན་ཞེ་དྲག་ཡིན་པར་ཐེ་ཚོམ་མེད་ཡེ་ཤུ་མི་ཡི་གཟུགས་བཟུང་ང་ཚོར་མཇལ་བ་རེད། ཁོང་བདེན་པ་ཡིན་པ་དེ་ཐུགས་ཉིད་ཀྱིས་ཁུངས་སྐྱེལ་བ་རེད། ཕོ་ཉ་ཚོས་ཁོང་མཇལ་བ་རེད། རྒྱལ་ཁབ། ག་ས་ག་ལ་ཁོང་གི་སྐོར་སློབ་སྟོན་ནས་སྟོན་གནང་བ་རེད་འཛམ་བུ་གླིང་གི་མི་ཚོས་ཁོང་ལ་ཡིད་ཆེས་བྱེད་པ་རེད་ཁོང་གཟི་བྱིན་གྱི་ངང་ནས་གཟིགས་ཞིང་ཁམས་ལ་ཕེབས་པ་རེད། སྨད་རེད་དཀོན་མཆོག་གི་གསུང་ནང་དུ་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ།

ཕེབས་གནང་ཟིན་འདི་ལ་ལན་གྱིས་ལྷན་རྒྱས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། ཡང་ཡང་ད་ཞུ་ནས་ནས་ནི་མ་ལ་འདི་ཨ་ས་གའི་བ་ནི་ལས་རིམ་འདི་དུས་ཚོད།